ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་མིག་དམར་གྱི་ཉིན་མོ་འདི་ནི་དེ་སྔའི་རྒྱ་ནག་དམར་ཤོག་གི་འགོ་ཁྲིད་མའོ་ཙེ་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བའི་ཉིན་མོ་དེ་ཡིན་པས། ཉིན་དེར་རྒྱ་ནག་དམར་ཤོག་གི་ཆེས་མཐོའི་འགོ་ཁྲིད་ནས་ཉམ་ཐག་དབུལ་ཕོངས་ཀྱི་མི་དམངས་ཁག་ཅིག་གིས་མའོ་ལ་དྲན་གསོའི་བྱེད་སྒོ་སྣ་ཚོགས་ཤིག་སྤེལ་འདུག་བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་མང་ཆེ་ཞིག་གིས་ཕལ་ཆེན་གསར་འགྱུར་ནང་ལོགས་གཟིགས་ཡོད་ཀྱི་རེད་བསམ་གྱི་འདུག་ཟླ་བ་འདིའི་ཚེས་པ་ཉི་ཤུ་རྩ་དྲུག་ཉིན་ག་དེ་ཡིན་ན་མའོ་ཙེ་ཏུང་གི་སྐྱེས་སྐར་རེད་ད་ལོའི་ལོ་འདི་དམིགས་བསལ་ཆགས་ཡག་གི་རྒྱུ་མཚན་རེ་ཁ་ཤས་ཤིག་འདུག་དང་པོ་དེ་ལོ་འདི་ལོ་བརྒྱ་དང་སུམ་ཅུ་འཁོར་བའི་སྐྱེས་སྐར་རེད་བྱས་ཙང་ད་ལོ་གཅིག་ཧྲིལ་པོ་རེད་རེ་ཁོ་ཚོ་ནས་འབར་མཛད་སྒོ་མང་ཅིག་ར། གཉིས་པ་དེ་ཡིན་ན་འདི་ལས་གལ་ཆེ་ཞིག་ག་རེ་ཟེར་ན་ད་དེ་རིང་ཁ་སང། ཞི་ཅིན་ཕིང་གིས་རྒྱ་ནག་འདི་ག་ལེ་ག་ལེ་བྱས་བྱས་ཡིན་མའོ་ཙེ་ཏུང་གི་འདིའི་སྔོན་གྱི་ལམ་ཀ་དངོས་གནས་དེ་ཁྲིད་ཡག་འདོད་པ་ཡོད་ནའི་མེད་ནའི་འདིའི་ལངས་ཕྱོགས་འདི་ལ་ཡག་ཁྲིད་ཀྱི་ཡོད་པ་ད་མི་མང་པོ་གཅིག་བློ་འཚབ་དང་གཅིག་མཐོང་བདེ་གོ་བ་དེའི་སྐོར་ལ་ཡང་བགྲོ་གླེང་མང་པོ་ཞིག་བྱེད་ཀྱི་ཡོད་རེད། ཨ་ལྷག་པར་དུ་དེ་རིང་ཁ་སང་ཞི་ཅིན་ཕིང་ཁོ་རང་རང་གི་མའོ་ཙེ་ཏུང་ནང་བཞིན་གྱི་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཨོ་མན་མའོ་ཙེ་ཏུང་ལས་ལྷག་ཙམ་ཞིག་བྱེད་ཡག་གི་ཧམ་སེམས་དང་དེ་ཞིབ་གསོ་འང་དེ་ཚོ་གང་ག་ཚུར་སྡོམ་བྱས་ཡོད། ད་རིང་གི་སྐྱེས་སྐར་འདི་ལ་ཡ་དྲན་གསོའི་བྱེད་སྒོ་དེ་ཚོ་ད་འདས་པའི་ལོ་མང་པོའི་རིང་ལ་ཡ་ཕལ་ཆེན་རྒྱ་ནག་ནང་མཐོང་ཡག་མེད་པ་བྱས་སོང་ཚར་འདུག། དང། མའོ་ཙེ་ཏུང་གི་སྐྱེས་སྐར་ལ་ཡང་རྒྱ་ནག་གཞུང་དང་དེ་ཚོ་མི་མང་གིས་དྲན་གསོ་བྱས་པ་ཟེར་འདི་འདི་ཁོ་གཅིག་བཤད་ནས་བཤད་རིན་གྱི་རིན་ཐང་གས་མཐོང་མི་འདུག་ད་རེ་ཡིན་ནའི་ངས་འདི་བསམ་བྱུང་ད་རིང་གི་བྱེད་སྒོ་འདི་ཚོ་ནས་ད་ལྟའི་རྒྱ་ནག་གི་ཁོ་རའི་གནས་སྟངས་ཅིག་ཡོད་རེད་པ་འདི་ཚོར་བལྟ་ཡག་ལ་ཡག་ཡང་ཁོ་གཅིག་གོ་སྐབས་རེད་བྱེད་དང་ཁོ་སྒེའུ་ཁུང་ཞིག་འདྲ་ཆགས་བྱས་མཐོང་བདེ་རུ་བྱེད་དང་མངོན་གསལ་དོད་དུ་ཕྱིན་པའི་བཟོ་བྱས་སོང་བྱས་ཙང་དེ་ཚོའི་སྐོར་ལ་ཡང་ངས་གླེང་སློང་ཁ་ཤས་ཞུ་གི་ཡིན་དང་པོ་དེ་བྱེད་སྒོ་གཙོ་བོ་པེ་ཅིང་ལ་བྱས་སོང། གཟའ་མིག་དམར་གྱི་ཉིན་ག་དེ་ཡ། ཞོགས་ཀའི་སྔ་པོ་ནས་ཞི་ཅིན་ཕིང་གིས་ད་རྒྱ་ནག་དམར་ཤོག་གི་འགོ་ཁྲིད་མཐོ་ཤོས་དེ་གའི་ཁྲིད་བྱས། ད་མའོ་ཙེ་ཏུང་གི་ཕུང་པོ་བཞག་སའི། མའོ་ཙེ་ཏུང་གི་དྲན་རྟེན་ཁང་ཟེར་ཅིག་ཡོད་རེད་པ། འདི་ལ་ཡར་ཕྱིན་བྱས་འདི་གཏོར་རྒྱལ་ཅིག་བྱས་དེ་ག་བྱས་འདི་ཚར་བ་ད་ག། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་ཁང་དེ་འདིའི་འཁྲིས་ད་ག་ཡོད་རེད་འདི་ནང་ཕྱིན་བྱས་ཡིན་ན་རྒྱ་ནག་དཔོན་རིགས་དེ་ག་ད་མང་ཆེ་ཕལ་ཆེན་ད་མཐོ་དེ་ག་ད་ཚང་མ་སླེབས་ཡོད་ས་རེད། ཚོགས་འདུ་ཚོགས་བྱས་ཡིན་ན་ཞི་ཅིན་ཕིང་གིས་གཏམ་བཤད་རྒྱུན་རིང་པོ་ཞེ་པོ་ཅིག། ཁ་ཤས་ཟེར་ཡག་བྱས་ན་ཚིག་སྟོང་ཕྲག་བརྒྱད་བྱས་པའི་གཏམ་བཤད་བཤད་པ་རེད་ཅེས་ཟེར་འདུག། བྱས་བྱས་ད་གཏམ་བཤད་འདིའི་ནང་དོན་བལྟས་པ་ཡིན་ན་ཨ་ནི་ད་ལྟའི་གནས་སྟངས་འདི་དམིགས་བསལ་ཞིག་ཡིན་པ་ཡིན་ན་གསལ་པོ་ཞེ་དྲག་མཚོན་གྱི་འདུག་ད་རིང་གི་སྐྱེས་སྐར་དེ་ཡིན་ན་གོ་སྐབས་ད་བེད་སྤྱོད་བཏང་བྱས་ཞི་ཅིན་ཕིང་གིས་བརྡ་ལན་ཅིག་རྒྱ་ནག་མི་མང་ལ་ཡང་སྤྲད་ཡག་དེ་ཡིན་ན་གསལ་པོ་ཞེ་པོ་ཅིག་ཡིན་པ་དེ་ཡིན་ན་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག་མའོ་ཙེ་ཏུང་སྐོར་ལ་ཡང་བཤད་པའི་སྐབས་དེ་འདིའི་སྔོན་ལ་ཡང་རྒྱ་ནག་དམར་ཤོག་གཞུང་གིས་ཡིན་ན་གདེང་འཇོག་ག་འདྲས་བྱེད་ཀྱི་ཡོད་མེད་སྐོར་ལ་ཡང་ཕྱི་མིག་ཅིག་བལྟ་དགོས་བྱུང་བ་ཡིན་ན་ད་ཆ་ཅིག་བསྡུར་ཙམ་ཅིག་རྒྱབ་བསྡུར་བ་ཡིན་ན་དང་པོ་ད་གལ་ཆེ་ཤོས་དེ་མའོ་ཙེ་ཏུང་འདས་གྲོངས་སོང་ཏང་ཞའོ་པིང་གིས་ད་རྒྱ་ནག་ལ་ཡར་དབང་བསྒྱུར་བྱེད་ཡག་དེ་འགོ་བཙུགས་པའི་སྐབས་དེ་ཡིན་ན་རྒྱ་ནག་གཞུང་རང་གིས་དམར་ཤོག་གཞུང་རང་གིས་རྒྱ་ནག་དམར་ཤོག་གི་ལོ་རྒྱུས་ལ་ཡང་གདེང་འཇོག་བྱས་པའི་ཡིག་ཆ་ཟེར་ཞིག་བཏོན་ཡོད་རེད་ཡིག་ཆ་དེའི་ནང་ལ་ཡང་ད་མའོ་ཙེ་ཏུང་ལ་གདེང་འཇོག་བྱས་བྱས་གདེང་འཇོག་དེའི་ནང་ལོགས་ལ་ཡང་ཡིན་ན་མའོ་ཙེ་ཏུང་ད་དཔེ་རླབས་ཆེན་པོ་ད་དེ་གས་རེད་ཟེར་ད་དེ་གས་དེ་བཤད་ཡོད་རེད་བཤད་པ་ཡིན་ན་འདི་དང་དུས་མཚུངས་བྱས་ད་མའོ་ཙེ་ཏུང་གི་མི་ཚེ་དེ་བཅུ་ཆ་གཅིག་ཟེར་ཡང་དགོས་བཞག་ཡོད་པས་ན་འདི་ནང་ནས་བཅུ་ཆ་བདུན་ཙི་ཅིག་ཡིན་ན་ལས་ཀ་ཡིན་ན་དཔེ་ཡག་པོ་བྱས་ཡོད་རེད་ཡིན་ནའི་མེད་དེ་མཐའ་མ་དེ་ཡང་བཅུ་ཆ་གསུམ་ཙི་ཅིག་ད་ལས་ཀ་ནོར་འཁྲུལ་བྱས་ཡོད་རེད་ཞེས་དེ་འདྲ་སེ་གདེང་འཇོག་བྱས་བྱས་ད་དེ་བྱས་པས་ནས་ཅེས་ད་ལོ་མང་པོའི་རིང་ལ་ཡང་རྒྱ་ནག་ག་ད་བསྒྱུར་བཅོས་ཀྱི་དུས་རབས་ཟེར་ཅིག་ཡོད་རེད་པ་ད་རྒྱ་ནག་དར་རྒྱས་སུ་དཔལ་འབྱོར་ད་དུ་སུ་ཡར་ཞུ་བཞིན་ཡོད་རེད་དེའི་དུས་རབས་དེའི་རིང་ལ་ཡང་སྤྱིར་བཏང་བྱས་པས་ན་རྒྱ་ནག་གཞུང་གི་ངོས་ནས་མའོ་ཙེ་ཏུང་སྐོར་ལ་ཡང་བཤད་མ་དགོས་བཟོ་འདྲ་ཅིག་བྱས་བསྡད་པ་རེད་ག་རེ་ཟེར་ན་ཐད་ཀར་སྐྱོན་བརྗོད་བྱེད་ཐུབ་པ་མ་རེད་སྐྱོན་བརྗོད་བྱེད་མ་ཐུབ་ཡ་ག་རེ་ཟེར་ན་མའོ་ཙེ་ཏུང་སྐྱོན་བརྗོད་ཞེ་དྲག་བྱས་ན་ད་རྒྱ་ནག་དམར་ཤོག་གི་སྐྱོན་ཆགས་འགྲོ་གི་རེད། མའོ་ཙེ་ཏུང་གི་གདུག་རྩུབ་ཆེན་པོའི་དབང་སྒྱུར་བྱས་པ་རེད། འདི་གའི་འཛིན་ཁུངས་ཞིབ་པོ་སྟོན་པ་ཡིན་ན་འདི་ཡིན་ན་རྒྱ་ནག་དམར་ཤོག་གི་བྱེད་འགྱོག་རེད། དེ་ཚོའི་ནང་བྱེད་མཁན་དེ་དང་བཀོད་པ་སྤྲད་མཁན་དེ་མང་པོ་ཅིག་ནི་ད་དུང་རྒྱ་ནག་དམར་ཤོག་གཞུང་འགོ་ཁྲིད་རེད། འདི་འདྲ་སོང་ཙང་འདི་བྱེད་ཐུབ་ཡ་མ་དེ་མེད་དུས་ཙམ་པ་ཡིན་ན་ད་ཡག་ཤོས་བྱུང་ན། ཁོ་ཅིག་བཤད་མ་དགོས་བྱས་བྱས་བཟོ་འདྲ་ཅིག་དེ་འདྲ་ཅིག་གང་བསྡད་བྱས་ཨ་ནི་ག་དུས་ཡིན་ན་ལས་ཅིག་བཤད་དགོས་རེད་ཡིན་གཅིག་མིན་གཅིག་བྱས་པ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན། ཅིག་བཅུ་ཆ་བདུན་ཙི་ལས་ཀ་ཡག་པོ་བྱས་ཡོད་རེད་བཅུ་ཆ་གསུམ་ཙི་ནོར་འཁྲུལ་ཤོར་ཡོད་རེད་སྙེ་གསུམ་དེ་ད་གང་ཟག་བྱས་བྱས་ཟེར་ཟེར་བྱས་བྱས་གཡོལ་བ་བཟོ་བྱས་བྱས་འདི་འདྲ་བསྡད་པ་རེད། ད་དེ་ཚོ་དང་བསྡུར་བས་ནི་དེ་རིང་ཞི་ཅིན་ཕིང་གི་གཏམ་བཤད་དེ་ད་དུ་ཙམ་བར་ད་ཕེབས་རྒྱུ་འདུག་ཞུ་བཞིན་བཞག། ཧ་ལམ་འདིའི་སྐབས་ཀྱི་ནི་ཏང་ཞའོ་ཕིང་གདེང་འཇོག་གི་གཏན་འབེབས་བྱས་པ་ཅིག་ཡོད་རེད་པ་དེ་ནི་རྒྱ་ནག་དམར་ཤོག་གིས་ཁོང་ཚོ་ཚོགས་ཆེན་རང་གཏན་འབེབས་བྱས་མྱོང་ད་རེད། དེ་ཚོ་ཡིན་ན་ཧ་ལམ་དེ་རིང་ཏང་ཞི་ཅིན་ཕིང་དེ་ནང་བཤད་མི་འདུག་ཞི་ཅིན་ཕིང་གིས་དེ་རིང་གི་གཏམ་བཤད་དེ་ཚོ་ནང་ལ་བཏང་སྟེ་ང་ཚོ་ཆ་ཚང་དེ་གཏམ་བཤད་ཐོབ་མེད་དེ་གཏམ་བཤད་དེ་ཕྱི་རུ་སྟོན་པ་དེ་ག་ལས་བལྟས་པ་ཡིན་ན་ཕལ་ཆེར་མའོ་ཙེ་ཏུང་ཡར་བསྟོད་བསྔགས་མ་གཞི་ད་མའོ་ཙེ་ཏུང་གི་ནོར་འཁྲུལ་ཤོར་ཡོད་པ་དང་དེ་འདྲ་ཚོ་རྦད་དེ་ཟུར་ཡར་ཏོག་ཙམ་ཅིག་གླེང་སློང་བྱས་མི་འདུག་དེས་མ་ཟད་ཁོས་ཚིག་བེད་སྤྱོད་བཏང་སྟངས་ཅིག་ཡོད་རེད་པ་ཚིག་བེད་སྤྱོད་བཏང་སྟངས་དེ་ཚོའི་མང་པོ་ཞེ་ཅིག་ད་དེ་སྔོན་ལ་ཡང་རིག་གནས་གསར་བརྗེ་དང་དེ་ཚོའི་སྐབས་ལ་ཡང་ཡིན་ན་ད་རྒྱ་ནག་དམར་ཤོག་གིས་མའོ་ཙེ་ཏུང་ལ་ཡར་ཆེ་བསྟོད་གང་དང་ཡང་གི་གདེང་འཇོག་མང་པོ་ཅིག་ཡོད་རེད་པ་དེ་ཚོ་གང་ག་ལོག་ད་རྒྱུན་རིང་པོ་ཅིག་རྒྱ་ནག་གཞུང་གི་འགོ་ཁྲིད་མཐོ་ཤོས་དེ་ཚོས་མ་བཤད་ཡ་ཚིག་དེ་ཚོ་མང་པོ་ཅིག་ཡིན་ན་དེ་རིང་སླར་གསོ་བྱས་བྱས་མ་གཞི་ཕྱིར་བཏོན་ཡོད་པ་བཟོ་འདུག་ད་ཨ་ནི་ཏང་ཞའོ་ཕིང་དང་དེ་སྔོན་དེ་ཚོ་བཤད་མ་དགོས་བྱས་ཞི་ཅིན་ཕིང་ཁོ་རང་རང་དང་པོ། རྒྱ་ནག་དམར་ཤོག་གི་འགོ་ཁྲིད་གཙོ་བོ་ཆགས་པའི་སྐབས་དེ་ད་དེའི་སྐབས་དེ་ཡིན་ན་ལོ་བཅུའི་གོང་ལ་ཡང། མའོ་ཙེ་ཏུང་ལོ་བརྒྱ་དང་ཉི་ཤུར་སླེབས་པའི་སྐྱེས་སྐར་དེའི་སྐབས་དེ་ལ་ཡང་ཚོགས་འདུ་ཞིག་ཚོགས་པ་རེད། ཚོགས་འདུ་དེའི་སྐབས་ཡིན་ན་ཞི་ཅིན་ཕིང་གིས་གཏམ་བཤད་བྱས་ཡོད་རེད་དེ་དང་བསྡུར་བ་ཡིན་ན་དེ་རིང་འདི་ཁྱད་པར་ཆགས་འདུག་ད་དེའི་སྐབས་ཀྱི་གཏམ་བཤད་དེ་ཚོ་ནང་བལྟས་པ་ཡིན་ན་ད་ཞི་ཅིན་ཕིང་གིས། དཔེར་ཏང་ཞའོ་ཕིང་གིས་ཨིན་ལའེ་ནས་རྦད་དེ་རྒྱ་ནག་ལ་ཡར་བསྒྱུར་བཅོས་བྱས་བྱས་དང་རྒྱ་ནག་ཡར་རྒྱས་ཆེན་པོ་དང། ཨ་ནི་དཔེར་ཅང་ཙེ་མིན་གྱི་འགོ་ཁྲིད་འོག་ལ་ཡར་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ག་འདྲ་ཕྱིན་ཡོད་མེད། ཧུའུ་ཅིང་ཏའོ་འགོ་ཁྲིད་འོག་ལ་ཡར་ད་རྒྱ་ནག་ཡར་རྒྱས་ག་འདྲ་ཕྱིན་ཡོད་མེད་སོགས་འདི་འདྲ་མ་གཏོགས་བཤད་ག་བྱས་མེད་བཞིན། གང་ད་ད་བསྒྱུར་བཅོས་བྱས་པའི་རྗེས་ཀྱི་འགོ་ཁྲིད་ཏང་ཞའོ་ཕིང་དང་ཅང་ཙེ་མིན་དང་ཧུའུ་ཅིང་ཏའོ་དང་འདི་ཚོ་གང་ག་ལོག་ཡིན་ན་བཤད་ཡོད་པ་ཅན་ཡིན་ན་ཁྱོན་ཡོངས་ནས་བཤད་སྟངས་ཀྱི་རྨང་གཞིར་གྱུར་བ་དེ་ཡིན་ན་འདི་སྔོན་གྱི་ད་རྒྱ་ནག་ལ་བསྒྱུར་བཅོས་བྱས་པའི་སྐབས་ཀྱི་བཤད་སྟངས་དེ་དང་ཞེ་དྲག་གི་ཁྱད་པར་མེད་པ་བཟོ་བཤད་བྱ།

བཟོ་ཡག་གི་ཧམ་སེམས་སུ་གནས་མི་འདུག་ཁོ་རང་གི་འདོད་པ་སུ་གནས་མི་འདུག་དེ་ཡིན་ན་ཐག་རིང་གི་གཏམ་བཤད་དེ་ནས་ཞིབ་ཚུན་གུ་འདུག་བསམ་འདུག་ཨ་ནི་གལ་ཆེ་ཤོས་དེ་ག་རེད་ཟེར་ན་ད་རྒྱ་ནག་གི་ལོ་རྒྱུས་ལ་ཡག་ངས་དེ་རིང་བཤད་པ་ནང་བྱས་རྗེས་ཅིག་མའོ་ཙེ་ཏུང་བྱས་བཤད་པ་དེ་ག་དེ་ཡིན་ན་ཁྱོད་ནི་མ་དྲང་བྱས་རྗེས་ཅིག་ཡག་རིའི་ཡག་རྩལ་བཅུ་གོ་ཡིན་པས་སོ་བྱས་རྗེས་བཤད་ཤན་རྒྱོ་འབྱོར་བ་ད་དེ་ནས་ཡིན་ན་རྒྱུན་དུ་ཁོ་ནས་ང་ཚོ་མང་པོ་ཅིག་གན་དེ་ལབ་བསྡད་གོ་ར་ཞི་ཅིན་པིང་གི་རིག་གནས་ས་ཆས་སོ་བྱས་རྗེས་ད་མའོ་ཙེ་ཏུང་ལང་ཀ་དེ་སྙིང་པོ་ཕར་ཁྲིད་གིས་ཟིག་གོ་ར་ཁྲིད་པ་དེ་ཡིན་ན་ད་དེ་རིང་གི་གཏམ་བཤད་འདི་ནང་ལ་ཡང་དངོས་གནས་འཛེམ་ཟོན་ཁྱོན་མེད་པའི་ཐོག་ནས། ཞི་ཅིན་ཕིང་གིས་སྤོབས་པ་ཆེན་པོའི་ངང་ནས་བརྒྱུད་བསྒྲགས་རང་བྱས་པའི་བཟོ་འདྲ་ཅིག་གི་འདི་འདྲའི་དེའི་ཁོ་རང་གི་གཏམ་བཤད་དེ་ཀློག་པའི་སྐབས་དེར། ཚོར་སྣང་འདི་འདྲ་རེ་ཞིག་སྐྱེ་གི་འདུག་བསམ་བསམ་རེ་འདུག་ད། མའོ་ཙེ་ཏུང་གི་སྐྱེས་སྐར་ཉིན་མོ་འདི་ལ་ཡང། ཅིག་འཁྲབ་སྟོན་མ་སུ་ནས་བྱས་རྗེས་ཅིག་ཕྱི་ལོགས་ལ་ཡང་སྟོན་ཉན་ཅིག་ཡོད་རེད་པ། དེ་ཡིན་ན་པེ་ཅིང་ལ་ཡང་ཞི་ཅིན་ཕིང་དང་རྒྱ་ནག་གི་དམར་ཤོག་གི་འགོ་ཁྲིད་མཐོ་ཤོས་དེ་དག་གཅིག་པོ་རེད་མི་འདུག་ད་རྒྱ་ནག་ནང་ལོགས་ས་ཆ་མང་པོའི་ནང་ལོགས་ལ་ཡང་མི་མང་གིས་རང་འགུལ་ཐོག་ནས་ཡང། དྲན་གསོའི་བྱེད་སྒོ་གསུམ་སྟེ་མང་པོ་སྤེལ་བཞག་འདི་ནི་ནས་དམིགས་བསལ་ཨ་འདི་ཡས་ངན་སྙེད་འབྱོར་བ་ད་འདི་ངས་མ་མའོ་ཙེ་ཏུང་གཙོ་དེ་ཨ་འདི་དམར་ཕྱོགས་ནང་ལོག་དགུ་འདི་གཙོ་བྱ་ཡས་དེ་ཡས་ངན་ལ་ཡ་ཡོད་པའི་སྐབས་ལ་ཡ་བྱུང་བི་ཞེས་ཡས་ངན་ས་ཞིབ་གལ་ཆེན་པོ་ཙག་རེད་བྱས་ཙང་ཕི་ཁའི་ཡས་ངན་ལ་ཡ་ད་མི་མང་པོ་ཞིབ་ཆུ་སྟོང་ཕྲག་མང་པོ་འདུ་འཛོམས་བྱས་པ་མ་ཟད་འདུ་སྒྲུབ་དེ་སྐད་འབོད་ད་བྱས་ཅི་འདེད་བྱས་ཡག་གི་ལས་འགུལ་བྱ་བཞག་པེ་ན་སིན་ད།

ཕྱིའི་རྣམ་པ་འདི་འདྲས་བྱུང་བ་ཡིན་ནའི་དངོས་གནས་ཀྱི་ནང་དོན་འདི་ནི་ཞེ་དྲག་གི་མ་འདྲ་རེད་བསམ་གྱི་འདུག་གོ་དོན་གཉིས་རེད་དང་པོ་དེ་མི་མང་རང་འགུལ་ཐོག་ནས་བྱེད་ཀྱི་ཡོད་ཤག། གཉིས་པ་དེ། མའོ་ཙེ་ཏུང་ལ་ཡ་ད་འདས་པའི་ལོ་མང་པོ་ཅིག་ནང་ལོགས་ཅིག་མའོ་པེ་ཏེ་ལྷའི་བཟོ་འདྲ་བཟོས་བྱས་ད་ཕར་ལ་ཡ་ལྷ་ཁང་ནང་དུ་བསྒྲིགས་གི་སྤོས་བཏབ་པ་འདི་འདྲའི་བྱེད་ཉན་མང་པོ་ཡོད་རེད། ཡོད་པ་དེ་ཚོ་མང་ཆེ་ཅིག་ནི་ཕལ་ཆེར་ལོ་རྒན་གོག་དང་མའོ་ཙེ་ཏུང་སྐབས་ལ་ཡ་ད་འཚོ་བ་སྐྱེལ་མྱོང་ཉན་དང་ད་དངོས་གནས་འདི་སྐབས་འདིར་ཁོ་ཚོར་སྐྱིད་པོ་བྱུང་ཡོད་ནའི་མེད་ནའི་ད་མི་ཚོ་འདི་གཅིག་རྨོངས་དུས་ཙམ་པ་ད་ལས་ཀ་འདེབས་སོང་ནས་འཇིག་སོང་ང་ད་སྤྱི་ཚོགས་ག་པར་ཡིན་ནའི་འདུག་ང་ཚོའི་ནང་ཡོད་རེད་རྒྱ་ནག་ནང་ལོགས་ལ་ཡིན་ནའི་མང་པོ་ཞེ་དྲག་ཡོད་རེད་ད་དེ་རིང་གི་ཡང་བརྙན་ཐུང་དེ་གཟིགས་པའི་སྐབས་ལ་ཡང་སྐད་འབོད་བྱེད་ཉན་དང་འདི་ཚོ་ཡིན་ན་མང་ཆེ་བ་ལོ་ཆུང་ཆུང་རེད་ཤག་ད་ག་རང་ངས་བྱས་ན་དམིགས་བསལ་ང་ཚོས་དོ་སྣང་བྱེད་དགོས་ཡག་ཅིག་རེད་བསམ་གྱི་འདུག་ག་རེ་ཟེར་ན་ལོ་ཆུང་ཆུང་དེ་ཚོའི་བསམ་བློ་དེ་ད་ཁོ་ཚོས་མའོ་ཙེ་ཏུང་ད་གང་ཡང་གང་ཡང་རྒྱུས་ཡོད་མ་རེད་པ་མཐོང་མྱོང་ཡོད་མ་རེད་ཁོའི་འོག་ལ་བསྡད་ཡོད་མ་རེད་ད་ཡིན་ན་ཡང་ཁོ་ཚོས་སྐད་འབོད་བྱེད་ཡག་ནང་དོན་ནས་ག་རེ་ཐུག་འདུག་ཟེར་ན་ཁོ་ཚོས་ད་ལྟའི་སྤྱི་ཚོགས་ཀྱི་གནས་སྟངས་དང་དཔལ་འབྱོར་གྱི་གནས་སྟངས་དང་དེ་ཚང་མའི་ལོགས་ལ་ཡ། འདོད་པ་མེད་པ་དང་སྐྱིད་པོ་མེད་པ་དང་དགའ་པོ་མེད་པའི་འདི་འདྲས་ཅིག་ཡིན་ན་ད་དེ་རིང་གི། མའོ་ཀི་ལ་ཡང་དྲན་གསོ་བྱེད་ཡ་འདི་བརྒྱུད་བྱས་ཁོང་ཚོའི་བསམ་ཚུལ་འདི་མར་སྟོན་གི་ཡོད་པ་འདི་ངས་བྱས་ན་གསལ་པོ་ཞེ་དྲག་རེད་ཤག་འདི་ནང་དཔེར་ཆ་བཞག་ན་ཅིག་ཅིག་ཅིག་དགོས་མ་མ་མ་མི་དགོས་ཟེར་བྱས་བྱས་ད་གང་གི་ལོག་འབོད་ཚིག་མང་ཆེ་འདི་རེད་འདུག་ག་འདི་ཚོའི་ནང་ལོགས་ལ་ཡ་མི་དགོས་ཟེར་ཡ་འདི། ད་ལྟའི་རྒྱ་ནག་གི་སྤྱི་ཚོགས་ཀྱི་གནས་སྟངས་དང་སྣང་ཚུལ་དང་དཔོན་རིགས་དེ་ཚོ་སྒང་ག་ལོ་རྒྱུ་ཆེན་ཆ་ཞེ་པོ་ཆགས་བསྡད་བསྡད་ཡོད་རེད་འདི་ཚོ་ལ་ཡང་ཨ་ནི་ཁ་གཏད་བཟོ་འདྲ་དང་ཨ་ལྷག་པར་དུ་མཐའ་མ་མཐའ་མ་དེ་ད་འབོད་ཚིག་དེ་ག་ཟེར་བའི་ནི་གཅིག་དགོས་གཅིག་མི་དགོས་གཅིག་དགོས་གཅིག་མི་དགོས་ཟེར་མཐའ་མ་མཐའ་མ་དེ་ཁོ་ཚོས་ནི་ང་ཚོ་ལ་ཡང་མའོ་ཙེ་ཏུང་གི་དགོངས་པ་དངོས་གནས་དེ་དགོས་ཟེར་ལབ་འདུག་ག་ད་དེ་རིང་ཁ་སང་བསམ་བློ་བཏང་ན་ད། གཅིག་མི་དགོས་ཟེར་དེ་དེ་ལས་མི་འདུག་དེ་ལས་དེ་རིང་ཁ་སང་ཡིན་ན་དགོངས་པ་ཟེར་ནའི་མི་འདུག་བསམ་བློ་ཟེར་ནའི་གསར་པ་ཅིག་ག་རེ་བྱས་དགོས་ཟེར་ན་ད་སྔ་མོ་མའོ་ཙེ་ཏུང་བསམ་བློ་ཟེར་ནའི་མའོ་ཙེ་ཏུང་དགོངས་པ་ཟེར་ན་ཡང་ཅིག་ཡོད་རེད་པ་འདིའི་དང་འདྲ་མཉམ་རེད་ཅེས་ཡིན་ན་ཞིས་ཅིན་ཕིང་གི་བསམ་བློ་དང་ཞིས་ཅིན་ཕིང་དགོངས་པ་ཞེས་བཤད་དེ་སོང་ཨ། ད་དེའི་ནང་ལས་འབོད་ཚིག་འགྲོ་དུས་ད་ཞིས་ཅིན་ཕིང་དགོངས་པ་མང་པོ་ལབ་མི་འདུག་དེ་ལས་ཡིན་ན་ལས་ཨ་ང་ཚོ་ལ་ཡང་མའོ་ཙེ་ཏུང་དགོངས་པ་དངོས་གནས་དུ་གོ་ཡོད་ཟིན་པ་འདི་གོ་རྒྱུ་སྐོར་ནས་ཤུགས་མ་ཐུང་ནས་གོ་ཐོས་རེ་ཞུ་ཡོང་མཁན་གཅིག་ཏུའང་ཏི་འདི་ཕྱི་མཚོན་པ། མ་ཚང་རྒྱ་ནག་ནང་ལོགས་ལ་ད་མའོ་ཙེ་ཏུང་དགའ་པོ་མེད་མཁན་དེ་ག་དེ་ད་ཕག་ཤ་ད་དེ་ག་དེ་མར་དོན་བྱས་སྐད་ཆ་བཤད་སྲིད་འདི་བཅས་ཡོད་མ་རེད་པ། དམར་ཤོག་གི་ལམ་ལུགས་དེ་སྲུང་གི་ཡིན་ཟེར་མཁན་དེ་ཚོའི་ནང་ལོགས་ལ་དོན་དངོས་བྱས་པ་ཡིན་ན་ད་ཞིས་ཅིན་ཕིང་དང་ཞེ་དྲག་གི་ཐག་རིང་པོ་དང། དེའི་བུ་ཏི་ན་སི་ནན་དང་སྤྱི་ཚོགས་རིང་ལུགས་དང་མར་ཁེ་སི་རིང་ལུགས་མཁར་ཁྱེད་བཅས་ཀྱི་བའི་མ་རྩ་རིང་ལུགས་ལ་འགག་འགྲོ་མཁན་དེ་གའི་མོ་ཁོག་སི་གསུམ་པ་ད་དེ་ཚོའི་གོ་རྒྱུ་རུ་ཞིག་བཞག་ཡོད་རེད་པ་བྱས་ཙང་འདིའི་བར་དུ་ལ་གི་འགལ་ཟླ་དེ་ག་དེ་མང་པོ་བྱས་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག་བྱས་ཙང་ཁ་ངས་ད་རིང་མའོ་ཙེ་ཏུང་གི་སྐྱེས་སྐར་ལ་ཡང་དྲན་གསོ་བྱས་པ་དེ་བརྒྱུད་བྱས་ཀྱི་རྒྱ་ནག་གི་གནས་སྟངས་དེ་ཚོ་མང་པོ་ཞིག་མཐོང་གི་འདུག་བསམ་གྱི་འདུག་དཔེར་ན་བྱས་ཆ་བྱས་ན། ཨ་ད་ལྟ་དེ་ནིའུ་ཡོག་ལ་ཡར་བསྡད་མཁན་གྱི་རྒྱ་མི་ཧུའུ་ཕིང་ཟེར་མཁན་ཞིག་ཡོད་ད་ཁོ་རང་སྔན་མ་རྒྱ་ནག་ནང་ལོགས་ལ་བསྡད་པའི་སྐབས་དང་ནས་ཞེ་དྲག་གི་སྐད་གྲགས་ཆེན་པོ་ད་རྒྱ་ཁྱོད་རང་འདའ་བ་ལ་ཡར་དམངས་གཙོ་དང་དེ་འདྲའི་སྐོར་ལ་ཡར་རྩོམ་འབྲི་མཁན་བྱས་དེ་ར་གེ་སའི་ཡིན་ནས་ཁོ་རང་སྐད་གྲགས་ཆེན་པོ་རེད་ཁོ་རང་ག་འདི་དེ་ཨེ་ཤེ་རང་དབང་རླུང་འཕྲིན་ཁང་ལ་ཡར་རྩོམ་བྲིས་ཤག་དེ་ན་ཟས་བྱས་པས་ན་ཨ་ཁོ་རང་ད་རིང་དེ་མའོ་ཙེ་ཏུང་གི་སྐྱེས་སྐར་ཉེ་འགར་དེ་བྱས་པའི་ལས་ཀ་དེ་ཚོ་ད་ཟང་ཟིང་དང་ཧང་སངས་ཡག་དང་གད་མོ་བྲོ་བའི་ཟུར་ལ་ཡར་བསྡད་ནས་ད་ལྟའི་རྒྱ་ནག་གི་གནས་སྟངས་དངོས་གནས་དེ་ཟང་ཟིང་དང་དགོད་བྲོ་བ་དང་བློ་སྐྱོ་བ་དང་འདི་གའི་ནང་ལོགས་ཀྱི་ཟང་ཟིང་གནས་ཚུལ་འབྱོར་བ་དེ་ཡིན་ན་ཞེ་པོ་ཅིག་མཚོན་ཐུབ་འདུག་ཟེར་ལབ་བཞག་ངས་བྱས་ན་དེ་དངོས་གནས་བདེན་པ་རེད་བསམ་གྱི་འདུག་ད་མགོ་འདི་ད་གིན་ཞུས་པ་ནང་བཞིན་བྱས་ཞིས་ཅིན་ཕིན་གྱི་བསམ་བློ་དངོས་གནས་དེ་ག་རེ་ཡོད་མེད་དེ་ཞེ་པོ་ཅིག་མཚོན་ཐུབ་འདུག་ང་ད་ད་དེ་སྔོན་ལ་རྒྱ་ནག་དམར་ཤོག་ལག་འཁྱེར་འཇོན་མེད་དཔལ་འབྱོར་གནས་སྟངས་ཡག་པོ་ཡོད་དང་ད་རྒྱ་ནག་དམར་ཤོག་འཇོན་པོ་ཡོད་རྒྱ་ནག་དམར་ཤོག་མེད་ན་ཡོང་གི་མ་རེད་ཟེར་འབྱོར་བ་ད་དེ་ལབ་ཡག་ཞེ་དྲག་ཤུགས་ཆུང་ཆུང་ཆུང་ཕྱིན་བྱས་དཔལ་འབྱོར་དཀའ་ངལ་ཡོད་དུས་གཞན་པ་ཞིག་འཛིན་ས་ཞིག་དགོས་ཀྱི་རེད་དེ་འཛིན་ས་དེ་ཡིན་ན་མའོ་ཙེ་ཏུང་འཛིན་ས་གཟིམ་མེད་ཙང་དེ་བེད་སྤྱོད་བཏང་བྱས་ད་ད་ཞི་ཅིན་ཕིང་གི་དབང་སྒྱུར་སྲ་བརྟན་བྱེད་ཡག་དང་ཡང་གཅིག་བྱས་ན། ཞི་ཅིན་ཕིང་ཁོ་རང་རང་མའོ་ཙེ་ཏུང་གསུམ་དུ་བྱེད་ཡག་ད་དེ། སེམས་པའི་ནང་ལོགས་ཀྱི་ཁོ་རང་གི་འདོད་པ་ཆེ་ཤོས་དེ་འདས་མཆོད་འགྱུར་བ་འདི་གསལ་པོ་མཚོན་ཐུབ་པ་བྱས་ད་ཡིན་ན་ལས་དེ་དང་དུས་མཚུངས་ཀྱི་ཁོའི་ནང་ལོགས་ནས་ག་ཚོད་ནས་ཟང་ཟིང་གི་གནས་ཚུལ་ཞེ་པོ་ཅིག་མཚོན་ཐུབ་འདུག་ཨང། ཨ་ད་ལྟ་པེ་ཅིན་ཞི་ཅིན་ཕིང་གི་གཏམ་བཤད་དེ་ཚོ་བལྟས་པ་ཡིན་ན་གཏམ་བཤད་དེ་ཚོའི་ནང་བཤད་ཡག་འདུག་རྒན་དར། བཞི་བཅུ་ཞེ་དགུ་ནས་བདུན་བཅུ་དོན་དྲུག་བར་དུ་རྒྱ་ནག་ལ་དབང་སྒྱུར་བྱས་པའི་སྐབས་ལ་ཡང་ད་རྒྱ་ནག་ནང་ལོགས་ལ་ད་དུང་མི་འབོར་ནང་ལོགས་ཀྱི་ཕྱེད་ཀ་ཙམ་ཞིག་ཡིན་ན་ད་འདིའི་སྐབས་ཀྱི་ལོ་རྒྱུས་དེ་མྱོང་མྱོང་མཁན་དང་མཐོང་མྱོང་མཁན་དེ་ག་དེ་ཡོད་རེད་པ་འདིའི་སྐབས་མའོ་ཙེ་ཏུང་གི་བྱས་པའི་ད་ལས་ཀ་དེ་ག་དེ་ནང་ལོགས་སྡུག་ཅག་དེ་ག་དེ་ཚིག་རྗེས་མ་སྟོན་གོ་དུས་མི་སུས་ཉན་པ་ཡིན་ན་ལས་ཨ་མཆོག་ལ་ཡང་ཁྱོན་ནས་འགྲོ་ཁག་པོ་ཞེ་པོ་ཅིག་ཏེང་ཞའོ་ཕིང་སྐབས་ལ་ཡིན་ན་མའོ་ཙེ་ཏུང་གི་ནོར་འཁྲུལ་ཤོར་ཡོད་རེད་ཟེར་ཞེ་པོ་ཅིག་ཞིབ་ཏུ་མ་བཤད་ནས་བཤད་པ་ཙམ་ཁོ་རེ་མའོ་ཙེ་ཏུང་བསྟོད་བསྔགས་བཏང་གི་ནིའང་གཞན་པ་དེ་གི་རེད་གོ་ཡག་འདི་དེ་ལས་ལྷག་འགྲོ་འདུག་ཨང་ད་དེ་མ་ཤེས་བྱས་དང་དེ་ཞི་ཅིན་ཕིང་གི་དེ་བཤད་སྟངས་དེ་བཤད་དུས་དམ་པ་སྤྱིར་བཏང་གི་མི་གཅིག་གི་སེམས་པ་བཀུག་ཡག་ལ་ནི་ཞེ་དྲག་གི་ནུས་པ་ཆུང་ཆུང་བྱས་བྱས་ཁྱོན་ནས་ཞི་ཅིན་ཕིང་གི་རྒྱལ་ཁབ་འཛིན་སྐྱོང་བྱེད་ཡག་གི་ལྟ་གྲུབ་གི་ཅིག་བཤད་ཡག་གི་ནུས་པ་དང་ཨ་ནི་མི་ཚོགས་བཀུག་ཡག་གི་ནུས་པ་འབྱོར་བ་དེ་ནི་ཞེ་དྲག་སྐྱོ་པོ་དང་བ་མི་ནི་ཟང་ཟིང་འགལ་ཟླ་ཅན་ཅིག་ཡིན་པ་ནི་གསལ་པོ་ཞེ་པོ་ཅིག་ཐོན་གི་འདུག་བསམ་གྱི་འདུག། གཉིས་པ་དེ་ད་ད་གིན་ངས་ཞུས་པ་འདི་རེད། ཡན་ཨན་ལ་ཡང་ཁོ་ཚོས་ནི་ངོ་རྒོལ་བྱེད་མཁན་དེ་དང་དེ་ཚོ་བྱས་པ་དེ་ནས་ག་རེ་མཐོང་ཐུབ་འདུག་ཟེར་ན། མའོ་ཙེ་ཏུང་དང་སྔ་མོའི་རྒྱ་ནག་དམར་ཤོག་ལམ་ཁ་དེ་ལ་ཡང་སྐྱོན་བརྗོད་བྱེད་མཁན་དེ་གས་དེ་ཕར་བཞག་ད་ཁོ་རང་ཚོ་དངོས་གནས་རྒྱ་ནག་དམར་པོའི་ལམ་ཁ་དེ་འགྲོ་དགོས་རེད། མའོ་ཙེ་ཏུང་གི་དུས་རབས་དེ་སླར་གསོ་བྱེད་དགོས་རེད་འདི་ཚོའི་ནང་བལྟས་པ་ཡིན་ནའི་དངོས་གནས་བྱས་ན་ད་མ་འོངས་པ་ལ་ཡང་ཞི་ཅིན་ཕིན་གྱི་འགྲོ་སའི་ལམ་ཁ་དེ་ཅིག་ལམ་ཁ་སྟབས་བདེ་པོ་ཞིག་སྐྱེས་ཡོད་མ་རེད་ཀྱག་ཀྱོག་དང་རྙོག་དྲ་ཚ་པོ་ཞེ་པོ་ཞིག་འདི་ག་རེ་རེད་ཟེར་ན་ད་རིང་ཕ་གི་ཡ་འདི་ཡན་ཨན་ལ་ཡང་ངོ་རྒོལ་བྱེད་མཁན་གྱི་ཁྲོམ་སྐོར་བྱེད་མཁན་གྱི

གུང་ཁྲན་ཏང་གིས་ད་མི་གསར་མང་པོ་བསད་བྱས་སྤྱི་ཚོགས་འགྱུར་ལྡོག་བཏང་བྱས་ད་དམིགས་འབེན་རེ་ཅིག་ཡིན་ན་མ་རྩ་ཅན་དང་དཔེར་ས་བདག་དང་ཁང་བདག་དང་དེ་གས་གཏོར་གྱི་ཡིན་ཟེར་བྱུང་བ། ད་འདིའི་སྐབས་ཀྱི་ས་བདག་དང་ཁང་བདག་དང་མ་རྩ་ཅན་དེ་ཚོ་ལས་ད་རིང་ཁ་སང་ཡིན་ན་གུང་ཁྲན་ཏང་གི་དཔོན་པོ་དེ་གས་དེ་ནི་རྒྱུ་རྫིག་ག་དང་ད་མི་མང་མགོ་ལ་བསྡད་མཁན་དེ་ནི་ཤུགས་ཆེ་ཆགས་བསྡད་ཡོད་རེད། འདིའི་ཁོའི་རྨང་གཞི་དེ་ལ་ཡ་འགྱུར་ལྡོག་བཏང་ཡ་ཞིག་གི་ཐབས་ཤེས་ཧ་ལམ་ད་བཏང་སྲིད་ཀྱི་མ་རེད་བསམ་གྱི་འདུག་དེ་འདྲས་ཅིག་མ་བཏང་པའི་ཆ་རྐྱེན་འོག་ལ་ཡ

ད་དཔེར་ན་ཤ་ཞྭ་མེད་ན་གནས་ཚུལ་གཞན་པ་ཅིག་ཡིན་ན་དེའི་ཉིན་ཁ་དེ་བྱུང་བ་དེ་ག་རེ་འདུག་ཟེར་ན། ཁོ་རྐང་བཙུགས་བྱས་བྱས་པ་དེ་གཅིག་བྱས་ན་ཡིན་ནམ་མིན་ནམ་དེ་ལས་ཡིན་ནའི་མི་མང་པོ་གཅིག་གི་དོ་སྣང་བྱུང་ཤག་དེ་ག་རེ་རེད་ཟེར་ན་རྒྱ་ནག་དབུས་བརྙན་འཕྲིན་ཁང་གི་དགོང་དག་ཆུ་ཚོད་ཕྱེད་ཀའི་གསར་འགྱུར་ཞིག་སྟོན་གྱི་རེད་ད་གསར་འགྱུར་དེ་ཡིན་ན་ཁོ་རང་ཚོའི་འདོད་པ་དང་འདི་ག་དེ་མ་ཕྱིར་བསྟན་ཡག་གི་ད་གལ་ཆེ་ཤོས་དེ་གས་འདི་གའི་ནང་དུ་བཅུག་དང། འདི་ནང་མང་ཆེ་ཆེ་ད་ཞི་ཅིན་ཕིང་གི་གཏམ་བཤད་དང་དེ་ཉིན་ག་དེ་མའོ་ཙེ་ཏུང་ལ་དྲན་གསོ་ད་དེ་འདྲས་ཀྱི་སྐད་ཆ་རེད་ཤག་དེ་ལས་ཡིན་ནའི་འདི་གཞུག་གུ་དེར་ཡ་རྒྱ་ནག་ནང་ལོགས་དུ་བུ་མོ་གཅིག་གི་གྲོང་གསེབ་ཅིག་ལ་ཡ་བའི་དོ་ཕག་ཤ་བསྙལ་ཡ་དང་ཁོ་ཚོ་ལ་རོའུ་ཡིན་འདིའི་སྐོར་གྱི་ནི་གསར་འགྱུར་ཐུང་ཐུང་བསྟན་ཡོད་ས་རེད་ཁ་ཤས་ཟེར་ཡ་བྱས་ན་གསར་འགྱུར་འདི་སྔོན་ནས་བསྟན་ཚར་བ་ས་མ་ཚང་ཁོ་ནས་གསར་འགྱུར་ཟེར་མཁན་རེད་མི་འདུག་འདི་སྐར་མ་སུམ་ཅུའི་ནང་ད་རྒྱ་ནག་རྒྱལ་ཁབ་ཆེན་པོ་འདི་རེད་བསྟན་དགོས་ཡ་ད་མང་པོ་ཞེ་ཅིག་ཡོད་རེད་གལ་ཆེ་ཆེ་འདི་ཉིན་ག་དེ་བདམས་པ་ཡིན་ན་རྒྱ་མི་མང་པོ་ཅིག་ཟེར་དུས་ད་ལབ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་རྒྱ་ནག་ནང་ལོགས་ལ་ཡང་མའོ་ཙེ་ཏུང་ལ་ཡང་དགའ་པོ་མེད་མཁན་དེ་ཚོས་ཁོ་ཚོས་མིང་འདོགས་ཅོག་འདི་ག་རེ་ཟེར་ཟེར་ན་ལ་རོའུ་ཟེར་ལ་རོའུ་ཟེར་ཟིན་པ་ཕག་ཤ་བསྙལ་ཤ་འགྱོན་ནས་ཟེར་ག་རེ་ཟེར་ན་མའོ་ཙེ་ཏུང་ཤི་ཚར་ནས་ལས་ད་ད་དུང་ཁོ་གི་ཕུང་པོ་འདི་ཕ་གིར་ཡ་ཐེན་ཨན་མེན་གི་མདུན་གྱི་ཡང་ཏེ་དྲན་རྟེན་ཁང་འདི་ནང་ལོགས་ལ་ཡང་བཞག་བཞག་དུས་ཨ་ནི་ཕག་ཤ་ཕ་གིར་བསྙལ་བཞག་པ་ནང་བཞིན་བྱས་བྱས་ཕ་གིར་བཞག་ཡོད་རེད་བྱས་བྱས་དེ་ར་གལ་སྲིད་རྒྱ་ནག་གི་ཁྲི་ཀྱིང་དྲ་ལམ་ཐོག་ལ་ཡང་ལ་རོའུ་ཟེར་འདི་ག་བྲིས་པ་ཡིན་ན་ཡི་གེ་འདི་ཨ་ནི་མང་པོ་ཅིག་འབྲི་རུ་བཅུག་གི་ཡོད་ས་མ་རེད་བྱས་བྱས་ད་མི་ཚང་མ་ལོ་ཧ་གོ་གི་ཡོད་རེད་བྱས་ཙང། མའོ་ཙེ་ཏུང་གི་སྐོར་གྱི་དྲན་རྟེན་གྱི་ཚོགས་འདུ་དང་འདི་གའི་ཚང་མ་བསྟན་པའི་གཞུག་གུ་དེ་ག། གསར་འགྱུར་འདི་འདི་ནི་འདི་ཨུ་ཚུགས་བརྒྱབ་བྱས་ད་དངོས་གནས་བྱས་ན་གསར་འགྱུར་ཟེར་མཁན་རེད་མི་འདུག་ག་བུད་མེད་ཅིག་གིས་ཕག་ཤ་བསྙལ་ཀྱོག་བཟོས་བྱས་ཅིག་ཡག་པོ་ཞེ་པོ་ཅིག་ཡོད་པ་འདི་གསར་འགྱུར་ཟེར་མཁན་རེད་མི་འདུག་ག་དེ་འདྲས་ཅིག་འདི་ནང་ལ་ཡང་བཅུག་དགོས་ཡ་ག་རེ་ཡིན་ནམ་བྱས་ནས་མི་མང་གི་བློ་ག་དེ་ནས་གར་ཚོང་འདུ་ཚོགས་ནས་ད་དེ་རིང་ཁ་སང་རྒྱ་ནག་འདི་མ་ཚང་ཨ་ནི་ད་ཞི་ཅིན་ཕིང་གི་མའོ་ཙེ་ཏུང་སྐབས་རིང་ནང་བཞིན་འཁྲིད་འགྲོ་གི་ཟེར་བྱེད་ཀྱི་ཡོད་རེད་དེ་ལས་ཡིན་ནའི་དངོས་གནས་བསམ་བློ་ཡག་པོ་བྱས་བཏང་བ་ཡིན་ན་མའོ་ཙེ་ཏུང་སྐབས་དང་མ་འདྲ་བ་ཞེ་པོ་ཅིག་ཡོད་རེད་མའོ་ཙེ་ཏུང་སྐབས་དེར་ཡ་རིག་གནས་གསར་བརྗེ་བཙུགས་དུས་དེ་ཚོ་ལྟ་ང་ཡི་སུ་འདི་གས་མྱོང་མྱོང་བ་རེད་ད་འདི་སྐབས་དེ་མའོ་ཙེ་ཏུང་གི་བྱེད་སྟངས་དེ་ཚོ་གཙུག་གཙུག་དང་ཞེ་པོ་ཅིག་ཡོད་རེད་དེ་ལས་ཡིན་ནའི་མི་མང་ཆེ་ཆེ་འདི་ལ་ཡང་མགོ་འཁོར་བྱས་ཐ་ན་ཕག་ཤ་རྡུང་རྡེག་བཏང་སའི་ཡུལ་གཅིག་ཅན་བཙོན་ཁང་ནང་བཅུག་ཤ་འགྱོགས་མི་དེ་ད་གང་ག་ད་རེད་ཅེས་ཡུང་དམར་ལྟ་ལ་ཡིན་ན་མང་ཆེ་ཞིག་གིས་ནི་བསམ་བློ་མགོ་འཁོར་བྱས་ད་མའོ་ཙེ་ཏུང་གི་མི་དེ་གས་གང་ག་ལོག་བསམ་བློ་ནོར་འཁྲུལ་རེད་དེ་ལས་ནོར་འཁྲུལ་ཡོང་རྒྱུ་དེ་ཡིན་ན་ཁ་ལོ་བསྒྱུར་བྱས་གང་ག་ལོག་གཅིག་གྱུར་སུ་བསྡུར་གྱི་དགུ་རོགས་བཟོ་ཐུབ་ཡོད་རེད་ད་ད་རི་གས་ཡིན་ན་ཞི་ཅིན་ཕིང་དབང་ཐང་དང་ག་ཚད་ཡོད་ས་ག་བྱས་ན་ལེ་རྒྱ་ནག་ནང་ལོག་གི་ནི་བསམ་བློ་དེ་གཅིག་གྱུར་ཁྱོན་ནས་བཟོ་མ་ཐུབ་ཅེས་བྱས་ཐ་ན་ཁོ་རང་གི་ཕྱོགས་གཏོགས་ཡིན་པའི་མའོ་ཙེ་ཏུང་གི་རྒྱབ་སྐྱོར་བྱས་མའོ་ཙེ་ཏུང་གི་སྐྱེས་སྐར་དྲན་གསོ་བྱེད་མཁན་ཡོང་མཁན་ཡོད་པའི་ལོ་ཆུང་ཆུང་དེ་ཚོ་སྐད་འབོད་དེ་ཚོ་བལྟས་པ་ཡིན་ན་ལེ། ཁོ་ཚོས་ཡང་ལབ་ཡག་དེ་ཡིན་ན་ཞི་ཅིན་ཕིང་ལབ་ཡག་དང་དཔེར་དུ་ལོ་ཁ་ཅིག་བྱེད་དུས་ཞི་ཅིན་ཕིང་ད་ལྟའི་སྲིད་ཇུས་ལ་ཡང་སྐྱོན་བརྗོད་ཀྱི་ངོ་བོ་ཅིག་ཐོག་ནས་བཤད་ཀྱི་འདུག་ང་དེ་འདྲ་ལབ་དུས་ཙམ་པ་ད་རྒྱ་ནག་བསམ་བློ་དེ་དཔེ་ཁ་ཐོར་ཁུ་ཐོར་གཅིག་བྱས་ཕྱོགས་ག་ས་ག་ལ་ཡར་ཐོར་འགྲོ་གི་ཡོད་པའི་ནང་བཞིན་ཕྱི་དང་སྔ་མོ་དཔེར་ན་ཆ་བཞག་ན་རྒྱ་མིའི་གོང་མའི་སྐབས་དང་ད་གདུག་རྩུབ་ཆེན་པོ་ཞེ་པོ་ཅིག་རེད་རྒྱ་མིས་རྒྱུན་དུ་འཁོར་ནས་ང་ཚོ་བོད་པ་གཅིག་ཀླ་ཀློ་རེད་ཟེར་ཡག་བྱས་མི་ཤེས་རྒྱ་མིའི་ཀླ་ཀློའི་བྱེད་སྟངས་དེ་ཚོ་བལྟས་པ་ཡིན་ན་ད་ལྟ་བོད་པ་དེ་ཙམ་ཀླ་ཀློ་ཞིག་ད་ཅིའི་མ་རེད། རྒྱ་མིའི་སྔ་མོའི་གོང་མ་དེ་ཚོས་མི་སྲོག་ཐོག་གཏོང་དུས་ཙམ་པ་ཁོ་ཚོའི་བྱེད་སྟངས་ཅིག་རེད། མི་གཅིག་གིས་ན་རྟ་ལྔ་ལ་ཡ་བཏགས་བྱས། གཅིག་མགོ་རྟ་གཅིག་བཏགས་ལག་པ་གཉིས་རྟ་གཉིས་གཉིས་བཏགས། རྐང་པ་གཉིས་རྟ་གཉིས་བཏགས་རྟ་ལྔ་བྱེད་དུས་ཨ་ནི། ཁོ་ཚོས་རྟ་ལྕག་གཞུས་ཐེངས་གཅིག་གཞུ་དུས་ཙམ་པ་རྟ་དེ་ག་དེ་ཕྱོགས་ཨ་ནི་ལྔ་ལ་ཡ་འགྲོ་དུས་ཙམ་པ་ད་མི་དེ་ཁ་ཕྲལ་བྱས་ཡིན་ན་ཕྱོགས་ལྔ་ལ་ཡ།